བོད་ནང་ཕྲུ་གུ་སྐྱེས་མ་ཐག་པ་འདས་གྲོངས་སུ་གྱུར་པའི་སྦྲུམ་མ་དང་བྱིས་པའི་གྲངས་འབོར་དེ་ནི་ཧ་ཅང་གི་མང་པོ་ཡོད་པ་དེ་ནི་རྒྱ་ནག་རྒྱལ་ཡོངས་ཀྱི་ནང་ནས་མང་ཤོས་ཤིག་ཏུ་གྱུར་ཡོད་པ་རེད། སྐབས་འདིར་འདོན་པའི་སྙན་ཐོ་དེ་ནི་གཞུང་འབྲེལ་མ་ཡིན་པའི་ཨ་མི་རི་ཀའི་རོགས་སྐྱོར་ཚོགས་པ་གཉིས་ནས། བོད་ཀྱི་བོད་རང་སྐྱོང་ལྗོངས་ཟེར་བ་དང་སྐྱེ་དགུ་མདོ་ས་ཁུལ་གཉིས་ཀྱི་ནང་དུ་གཞི་རིམ་གྱི་ཁྱིམ་ཚང་མང་པོའི་ནང་སྦྲུམ་མ་དང་ཕྲུ་གུའི་འཕྲོད་བསྟེན་གྱི་སྐོར་ལ་རྟོག་ཞིབ་གནང་སྟེ་ཕྱོགས་བསྡོམས་གནང་བ་ཞིག་ཡིན་པ་དང། སྙན་ཐོ་འདི་ནང། རྒྱ་ནག་ནང་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་འབོར་དེ་ནི་མི་འབུམ་གཅིག་གི་ནང་ནས་ཉི་ཤུ་རྩ་དགུ་ཡིན་པ་དང་བོད་ཀྱི་ནང་འབུམ་གཅིག་གི་ནང་ཉིས་བརྒྱ་སུམ་ཅུ་སོ་གཉིས་ཡིན་པ་བཀོད་ཡོད་པ་དང་དེ་ནི་རྒྱ་ནག་རྒྱལ་ཡོངས་ཀྱི་ནང་ནས་བོད་དེ་མང་ཤོས་དུ་གྱུར་ཡོད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། སྙན་ཐོ་དེས་བོད་ནང་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་ཚད་དེ་ནི་རྒྱ་ནག་རྒྱལ་ཡོངས་ཀྱི་ནང་ནས་མང་ཤོས་ཡིན་པའི་རྒྱུ་མཚན་ཁ་ཤས་གསུངས་ཡོད་པ་ནི། དང་པོ་བོད་ནང་རྒྱ་ནག་ནས་འཕྲོད་བསྟེན་གྱི་མཐུན་རྐྱེན་ཡག་པོ་བསྐྲུན་གྱི་མེད་པས། སྨན་ཁང་དང་སྨན་པ་སྨན་ཞབས་སོགས་ཚད་ལྡན་མེད་པ་དང་འཕྲོད་བསྟེན་སྐོར་གྱི་ཤེས་བྱ་དང་མང་ཚོགས་ལ་གོ་རྟོགས་སྤེལ་རྒྱུ་འདང་གི་མེད་པ། གཉིས་པ་བོད་ཀྱི་ས་ཁུལ་ཁག་གི་དཔལ་འབྱོར་གནས་སྟངས་དང་འཚོ་བའི་མཐུན་རྐྱེན་ཧ་ཅང་ཡག་པོ་མེད་སྟབས། སྨན་ཁང་ལ་འགྲོ་སོང་བཏང་མ་ཐུབ་པ་དང། བོད་ཀྱི་ཞིང་འབྲོག་ས་ཁུལ་ཁག་གི་ནང་སྨན་ཁང་མ་འདང་བའམ། ཐ་ན་རྩ་བ་ནས་མེད་པ། ཡང་གསུམ་པ་བོད་མིའི་བསམ་བློ་གཏང་སྟངས་དང་འཚོ་བ་སྐྱེལ་སྟངས་ཀྱིས་འཕྲོད་བསྟེན་ལ་གཟབ་ནན་བྱེད་པའི་གོམས་སྲོལ་ཞིག་མེད་པ། བཞི་པ་རྒྱ་ནག་གཞུང་ནས་བོད་མིའི་འཕྲོད་བསྟེན་དང་ལྷག་པར་དུ་སྦྲུམ་མ་དང་བྱིས་པའི་འཕྲོད་བསྟེན་ལ་དོ་སྣང་རྒྱ་རིགས་དང་བསྡུར་ན་ཧ་ཅང་གི་སྐྱོ་བོ་ཡིན་པ་སོགས་སྙན་ཐོའི་ནང་བཀོད་ཡོད་པ་རེད། བོད་ནང་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་འབོར་ཧ་ཅང་གི་མཐོ་པོ་ཡིན་པས་ང་ཚོས་དེའི་ཐད་ལ་དོ་སྣང་ཆེན་པོ་ཞིག་དགོས་པ་ཆགས་ཡོད་པ་དང། དེར་བརྟེན་གཤམ་ལ་ང་ཚོས་དེ་སྔ་མཚོ་སྔོན་ཞིང་ཆེན་གྱི་རྒྱ་ནག་གི་གསོ་རིག་སློབ་གྲྭ་ཆེན་མོར་སློབ་སྦྱོང་གནང་བ་དང། སློབ་གྲྭ་ཆེན་མོ་ཐོན་པའི་རྗེས་སུ་ཆབ་ཆ་དང་དེ་མིན་གྱི་བོད་ཀྱི་ས་ཁུལ་ནང་ལོ་བཅོ་ལྔ་ཙམ་རིང་བུད་མེད་ཀྱི་སྨན་པ་དང་དེ་བཞིན་སྐྲན་ནད་ལ་ཞིབ་འཇུག་སོགས་སྨན་པའི་ཕྱག་ལས་གནང་ཡོད་པ་དང་ཕྱིས་སུ་རྒྱ་གར་དུ་ཕེབས་པ་དང། ད་ལྟ་ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་ནང་ཡོད་པའི་སྨན་པ་ཕག་མོ་མཚོ་ལགས་ལ། བོད་ནང་སྦྲུམ་མ་དང་བྱིས་པ་འཆི་སྐྱོན་གྱི་གྲངས་འབོར་ཧ་ཅང་གི་མཐོ་བོ་ཡིན་པ་དེའི་རྒྱུ་མཚན་དང། སྦྲུམ་མ་ཚོས་རང་དང་བྱིས་པའི་འཕྲོད་བསྟེན་ལ་གཟབ་ནན་གང་དགོས་ཀྱི་ཡོད་མིན་སོགས་བཅར་འདྲི་ཞུས་པ་ཞིག་གསན་རོགས་གནང། ཕག་མོ་མཚོ་ལགས་ད་དང་པོ་དེ་ལ་ཡ། ཁྱེད་རང་གིས་བྱས་པ་ཡིན་ན་བོད་ཀྱི། ཞིང་འབྲོག་ས་ཁུལ་ཁག་ནང་ལོགས་ལ་ཡ། བུད་མེད་ཕྲུ་གུ་སྐྱེ་དུས། འདས་གྲོངས་དུ་གྱུར་པ་དང་དེ་ནང་བཞིན་བྱིས་པ་སྐྱེས་མ་ཐག་པར་འདས་གྲོངས་དུ་གྱུར་པའི་གནས་ཚུལ་དེ་ཚོའི་རྐྱེན་གཙོ་བོ་གཙོ་བོ་དེ་ག་རེ་བྱས་ནས་ཡོང་གི་ཡོད་ན་རྒྱུ་མཚན་ག་རེར་བརྟེན་ནས་ཡོང་གི་ཡོད་ན།
ད་ང་ཚོ་བོད་ཀྱི་ས་ཆ་ནས་མང་ཤོས་ད་འབྲོག་ཁུལ་ལ་བུད་མེད་གི་ལ་ཀ་ནས་བུ་གུ་སྐྱེས་མ་ཐུབ་དེ་ནས་བུ་གུ་སྐྱེས་ལས་ངེད་ཚང་མ་ཁྲག་ཡོང་བའི་ཆག་ས་ར་འགྲོ་ཞུ་གི་ནོ་དེ་མང་ཤོས་ཡིན་ན་ད་བོད་ཀྱི་ས་ཆ་གི་དུས་ཚོད་དཀའ་ལས་ཁག་པོ་རེད།

འདི་ག་ལག་ཆ་འདི་འདང་གི་ཡོད་མ་རེད་སྐྱེ་ཡག་ལ་སྐྱེ་ཡག་གི་སྔ་ན་བརྟག་ཞིབ་བྱེད་ཡག་ལ་དེ་འདང་གི་ཡོད་མ་རེད། ཨ་ད་དཔེར་ན་ཁྱེད་རང་གོང་ལ་གསུངས་པ་ནང་བཞིན་རེད་བོད་ཀྱི་འབྲོག་པའི་ས་ཁུལ་དེ་ཚོའི་ནང་ད་དཔེར་ན་རྒྱ་ནག་གཞུང་ཁོ་རང་ཚོས་ཀྱི་གནས་ཚུལ་བཏོན་པའི་ནང་ལོགས་ལ་དཔེར་ན་ནག་ཆུ་རྫོང་ལྟ་བུར་ཆ་བཞག་པ་ཡིན་ན་དུད་ཚང་ཉིས་སྟོང་ལྷག་ཙམ་དེ་འདྲ་ལ་ཡ་སྨན་ཁང་གཅིག་མི་བཞིན་མེད་པ་མ་ཟད་སྨན་པ་གཉིས་ལས་ཡོད་མ་རེད་དེ་འབྲེལ་གྱི་གནས་ཚུལ་རྒྱ་ནག་ཁོ་རང་ཚོའི་གཞུང་གི་གནས་ཚུལ་བཀོད་སྟངས་ནང་ལ་བཀོད་བཞག་ད་ད། མཚོ་སྔོན་ལ་ཆ་བཞག་པ་ཡིན་ན་ད་ད། ཕག་མོ་མཚོ་ལགས་གོང་དུ་གསུངས་པ་ནང་བཞིན་ད་ད། རྫོང་གི་སྨན་ཁང་དེ་ཚོའི་ནང་ལ་ཡང་སྨན་པ་མ་འདང་བའི་དཀའ་ངལ། སྨན་པ་དེ་ཚོ་གི་དཀའ་ངལ་གཅིག་པོ་མ་ཡིན་པ་ལ་ཡང་དཀའ་ངལ་གཞན་དེ་འདྲ་ག་རེ་ག་རེ་ཡོང་གི།
ད་མང་ཤོས་ཡིན་ན་ད་དེ་ཁོར་ཡུག་གི་སྐོར་ལ་ཁོར་ཡུག་ལ་དེ་གི་ད་གཙོ་བོ་འདྲ་བོ་བཟོ་ས་ཆ་དེ་སའི་ཐག་རིང་པོ་འབྲོག་པ་གི་ས་ཆ་དེ་དེ་སའི་ས་ཆ་ཆེན་པོ་ཡོད་ར་ཐག་རིང་པོ་ནད་པ་ཚང་མ་སྨན་ཁང་ན་ཡོང་ཡག་གི་དེ་གི་དཀའ་ལས་ཁག་པོ་ཡོད་རེད་དེ་ནས་སོ་སོ་གི་ས་ཆ་འབྲོག་པ་གི་ས་ཆ་ས་གནས་དེ་ན་དམིགས་བསལ་གི་སྨན་པ་ཟེར་ཡོད་མ་རེད་ཡང་ད་ཉིན་རེ་སིམ་འདྲའི་ཞང་འདོན་འདྲ་བོ་བྱེད་ནོ་གི་གཅིག་རེ་གཉིས་རེ་ཡོད་རེད་ཡོད་ན་ལ་ཁོ་རང་གི་དངོས་གནས་དྲང་གནས་བུ་གུ་སྐྱེ་ཡག་གི་འདི་ལ་ཁ་ཕན་ཐོག་གི་མི་འདུག་བ།

སྨན་ཁང་རུ་འགྲོ་དགོས་ཡག་གི་བསྟན་པས་ཡོད་པ་མ་ཟད་པས་འགྲོ་དེམ་རེད་རེད་ཨེམ་ཆི་གིས་སྤུ་གུ་བདེ་པོ་རེད་པས་ཕ་མ་ཨ་མ་བདེ་པོ་རེད་པས་བརྟག་དཔྱད་བྱེད་ཀྱི་རེད་པ་ད་དེ་ཚོའི་ཆ་རྐྱེན་མེད་དུས་ཁྱེད་རང་གིས་ཁོ་ཚོ་ལ་སློབ་གསོ་རྒྱབ་པ་ཡིན་ན་ག་རེ་གཙོ་བོ་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད།
སྤྱིར་བཏང་བྱས་ན་ད་བོད་ཀྱི་ས་ཆ་ནས་ཁོ་བ་གྲོང་ཁྱེར་ནས་ན་ད་སྤུ་གུ་གྲོད་ཁོག་ན་ཡོང་སྤུ་གུ་གྲོད་ཁོག་ན་ཡོང་རེད་དང་པོ་སྤུ་གུ་གྲོད་ཁོག་ན་ཆགས་རེད་ད་ང་ཚོ་ཅིག་ཟླ་མཚན་ཡོང་ཡ་དེ་ད་སྐྱིད་མེད་ཟིན་ན་ཉི་མ་བཅུ་ཙམ་ཕར་ར་འགྱངས་སོང་ན།

སྐྱེ་ཡག་ལ་དཀའ་ལས་ཁག་པོ་རེད་འགྲིམ་འགྲུལ་ཡོད་མ་རེད་ས་ཆེན་པོ་འདུག་བོད་ཀྱི་ས་ཆ་དེ་ནས་ཚང་མ་ཐག་རིང་པོ་ཡོད་རེད་སྨན་ཁང་ནང་འགྲོ་ན་ན་རྟ་ཞོན་ནས་ཉི་མ་ཁ་ཤས་ཀྱིས་འགྲོ་ནས་མོ་ཊ་འདི་དཀའ་ལས་ཁག་པོ་ཡོད་རེད། ད་དེ་འདྲ་གི་གནས་སྟངས་སྐབས་སུ་ད་སྐྱེས་མ་གཅིག་སྤུ་གུ་སྐྱེ་གི་ཡོད་པའི་ནང་མི་ཚོས་ཀྱི་སྤུ་གུ་བཏོན་དགོས་ཀྱི་གནས་སྟངས་ཆགས་པ་ཡིན་ན་ད་དེ་དུས་གཟབ་གཟབ་ག་རེ་དཔེར་ན་ད་ནུབ་ཕྱོགས་ལུང་པའི་ནང་ཡིན་པ་ཡིན་ན་གནའ་སྔ་མོ་ནས་ཡང

དང་པོ་སྐར་མ་ལྔ་གི་ནང་ནས་ཟུག་གཅིག་ཚར་གཅིག་བརྒྱབ། འདི་ནས་སྐར་མ་གཉིས་གསུམ་གྱི་ནང་ཟུག་རྒྱག་གོ་ནོ། འདི་ནས་བད་ལྟའི་ད་གཅིག་ན་ཁོ་དེའི་བད་ལྟའི་ད་གོ་བོ་དང་པོ་ཡོད་ན་དེ་ཚོ་གཅིག་གཅིག་དང་དེ་ཚོ་གཅིག་གཉིས་གཅིག་གཉིས་ཡོད་རེད་ནན་ཅན་ཡིན་ན། ད་འདི་གི་བད་ལ་ནི་གཅིག་ད་སོ་སོ་ཚང་མ་འདྲ་བོ་བཟོ་བོ་ཀ་གཅིག། ད་ད་ཧ་ཅེ་གཅིག་མ་ནི་དེའི་དེའི་གཅིག་ནི

ཐ་ན་རྒྱ་ནག་ནང་ལ་ལས་ཞེ་དྲགས་ཉུང་རུ་ཕྱིན་ཚར་ཡོད་རེད་ད་ཡིན་ནའི་བོད་ཀྱི་ས་ཆ་དེ་ཚོ་ན་ད་ལྟ་ཡིན་ནའི་ཞེ་དྲགས་མཐོ་པོ་ཡིན་པ་དེ་ཚོའི་དཀའ་ངལ་སེལ་ཡ་ལ་རྒྱ་ནག་གཞུང་གི་ད་རོགས་པ་དེ་སྒུག་མ་བསྡད་བྱས་ས་གནས་ཡིན་ནའི་འདྲ་སྡེ་བ་ཡིན་ནའི་འདྲ་ཤང་ཡིན་ནའི་འདྲ་བོད་པ་སོ་སོས་དཔེར་ན་གྲོ་སྡེ་བ་གཅིག་ནང་ལ་ད་བོད་མི་ཁ་ཤས་གཅིག་ལ་སྦྱོང་བརྡར་སྤྲད་བྱས་སྟབས་སྐྱེས་མ་ཅིག་སྤུ་གུ་འདོན་དུས་ཙམ་པ་གཟབ་གཟབ་བྱེད་དགོས་ཡ་ད་རོགས་པ་བྱེད་དགོས་ཡ་དེ་ཚོ་གང་ག་སྔོན་ཚུད་ནས་ད་ག་སུ་ར་གྲ་སྒྲིག་བྱས་བྱས་ད་ག་ནང་བཞིན་ད་དེང་སང Ultrasound ཟེར་ར་ད་ད་ཁྲའོ་ཧྲན་ཆི་དེ་ཚོའི་འཕྲུལ་འཁོར་གྲོང་ཚོ་གཅིག་ན་གཅིག་ཉོས་བྱས་བཙུགས་ཐུབ་པ་ཡིན་ན་ད་བོད་པ་དེང་སང་དཔལ་འབྱོར་ཡག་པོ་མང་པོ་ཡོད་རེད་སྡེ་བ་མང་པོ་དཔལ་འབྱོར་གནས་སྟངས་ཡག་པོ་རེད་དེ་འདྲས་གཅིག་ཉོས་བྱས་བཙུགས་ཐུབ་པ་ཡིན་ན་ས་གནས་མི་དམངས་ལ་ཕན་ཐོགས་ཤུགས་ཆེན་པོ་ཅིག་ཡོང་གི་མེད་འགྲོ་ཁྱེད་རང་ཨམ་ཆི་ཅིག་གི་ངོས་ནས་འདི་འདི་འདྲའི་ཐོག་ལ་ས་གནས་མང་ཚོགས་རེད་ས་གནས་བོད་པའི་འགོ་ཁྲིད་རེད་འདི་འདྲ་ལ་འབོད་སྐུལ་འདྲ་པོ་ཞིག་ཞུ་ཡག་ག་རེ་ཡོད་ན། ད་རེས་ད་སོ་སོ་ད་ལྐོག་ཡོད་ན་བར་བརྒྱུད་གི་ལག་གི་ནི་ཚང་མ་ཡར་རྒྱས་འགྲོ་ཡོད་རེད་ད་རང་སོ་སོ་སོ་སོ་གི་བུ་མོ་ཚང་མ་གི་ད་མ་འོངས་པ་ཡིན་ན་ག་དུས་ཡིན་ན་ལ་ངེད་ཚང་མ་གི་འདི་ལ་ག་ཅིག་དོར་སྣང་བྱེད་ཡ། ད་ཤང་ཡིན་ན་ད་ཤང་ཀྲང་ཤན་ཡིན་ན་ཤན་ཀྲང་ད་བོད་པ་མང་པོ་ཡོད་རེད་བོད་པ་དེ་སྤྱི་ཚོགས་བོད་པ་ཡོངས་རྫོགས་ཀྱིས་དེ་ལ་ཀ་དོ་སྣང་བྱེད་དགོས།
དེ་རིང་གི་བུད་མེད་ལེ་ཚན་འདི་གཙོ་སྐྱོང་དང་བཅར་འདྲི་ཞུ་མཁན་དཔའ་སེང་ཡིན།